ལྷག་པར་དུ་དཔལ་འབྱོར་དཀའ་ངལ་འཕྲད་ནས་སེམས་ཁྲལ་ཡོད་པ་སོགས་ཤེས་བཞིན་དུ་བསླུ་བྲིད་བྱེད་མཁན་དེ་ཚོས་གོ་སྐབས་དེ་བཟུང་གི་ཡོད། དེ་ཡང་གཞུང་གིས་དཔལ་འབྱོར་རོགས་སྐྱོར་ལས་གཞི་གསལ་བསྒྲགས་གནང་སྐབས་མི་མང་པོ་ཞིག་དེར་སྙན་ཞུ་རྒྱག་སྟངས་ཤེས་ཀྱི་མེད་དུས། བསླུ་བྲིད་པ་དེ་ཚོས་ཁ་པར་དང། འཕྲིན་ཐུང། གློག་འཕྲིན་སོགས་བརྒྱུད་མི་དེ་དག་ལ་རོགས་པ་བྱེད་ལུགས་བརྗོད་ནས་ཁོ་ཚོའི་སྒེར་གྱི་ངོ་བོ་དང་འབྲེལ་བའི་གནས་ཚུལ་ཁག་དངུལ་ཁང་གི་ཁ་བྱང་འགན་བཅོལ་སོགས་དངུལ་གྱི་གནས་ཚུལ་སོགས་ཤེས་རྟོགས་ཀྱིས་ངོ་བོ་རྐུ་འཁྱེར་བྱེད་ཀྱི་ཡོད། དེ་ཡང ACCC ལ་གཞིགས་ན། ཨོ་གླིང་ནང་མི་ཚོས་མགོ་སྐོར་བསླུ་བྲིད་དང་གཡོ་ཟའི་འོག་ཁྱོན་བསྡོམས་ཨོ་སྒོར་ས་ཡ་དགུ་བཅུ་གོ་གཅིག་ཙམ་ཞིག་ཤོར་ཡོད་པ་དང། དེ་ལས་ས་ཡ་ཉི་ཤུ་རྩ་གཉིས་ཙམ་ཞིག་ངོ་བོ་རྐུ་འཁྱེར་བྱས་པ་ལས་ཤོར་བ་ཡིན་འདུག་དཔེར་ན་མི་གཅིག་གིས་རང་ཉིད་ཀྱི་མིང་ཐོག་ཏུ་ཡོད་པའི་དངུལ་རྩིས་ལས་ཨོ་སྒོར་སྟོང་ཕྲག་དྲུག་ཅུ་རེ་གཉིས་ཤོར་ཡོད་པ་དང། ཡང་མི་གཞན་ཞིག་གིས་དགའ་རོགས་སྒྲིག་སའི་དྲ་ཚིགས་ཤིག་གི་བརྒྱུད་ཨོ་སྒོར་འབུམ་གཅིག་དང་སྟོང་ཕྲག་བརྒྱད་ཅུ་གྱ་གཅིག་བསླུ་བྲིད་འོག་ཤོར་ཡོད་འདུག་སྒེར་གྱི་རྟོག་ཞིབ་པ Julia Robson ལགས་ཀྱིས་ཉེ་དུས་སུ་དྲ་ཐོག་ནས་དགའ་རོགས་རྫུན་སྒྲིག་གིས་བསླུ་བྲིད་བྱས་པའི་བརྒྱུད་དངུལ་ཕོན་ཆེན་གཡོ་ཟ་བྱེད་ཀྱི་ཡོད་པའི་སྐོར་འགྲེལ་བརྗོད་གནང་དོན། So the benefit with Covid. ད་ལྟའི་ཏོག་དབྱིབས་ནད་ཡམས་ཀྱི་གནས་སྟངས་འོག་མི་དངོས་སུ་ཐུག་འཕྲད་བྱེད་ཐབས་མེད་པར་བརྟེན་སླུ་བྲིད་མཁན་དེ་ཚོར་ཁེ་ཕན་ཆེན་པོ་ཆགས་ཡོད། ཁོ་ཚོས་ཐོག་མར་དྲ་ཐོག་དང་ཁ་པར་སོགས་ཀྱི་བརྒྱུད་སྐད་ཆ་སྙན་པོ་འདྲ་བཤད་དགའ་རོགས་རྫུན་སྒྲིག་བྱས་ནས་མཐར་དངུལ་གཡོ་ཟ་བྱེད་ཀྱི་ཡོད། དེ་ཡང Jan Marshall ལགས་ཁོང་སླུ་བྲིད་འོག་ཚུད་ནས་བདུན་ཕྲག་ལྔའི་ནང་ཚུད་ལ་གཉེན་སྒྲིག་སློང་ཆང་བཏང་ནས་ཨོ་སྒོར་འབུམ་གཉིས་ལྷག་ཤོར་ཡོད་འདུག

བསླུ་བྲིད་དང་གཡོ་ཟོལ་འོག་ཚུད་པའི་ཉེན་ཁ་དེ་བས་ཆེ་བ་ཡོད་ཅེས་ཁོང་གིས་གསུངས་དོན། on top of the language barrier there are there is a། མི་རིགས་སྣ་མང་གི་ཚོགས་སྡེ་ནས་ཡིན་པའི་མི་མང་པོ་ཞིག་དབྱིན་སྐད་མི་ཤེས་པའི་འགོག་རྐྱེན་འཕྲད་པའི་སྒང་ལ Australia ནང་གི་འགྲོ་སྟངས་འགྲོ་ལུགས་མི་ཤེས་པར་བརྟེན། ནང་སྲིད་ལྷན་ཁང་ཡིན་མདོག་གི་ཡི་གེ་ཞིག་སླེབས་ནས་དེའི་ནང་ཁྱེད་ཀྱིས་གཞུང་ལ་བུ་ལོན་འཇལ་དགོས་པ་དང། དེ་ལྟར་མ་བྱས་ན་བཙོན་འཇུག་བྱེད་ཀྱི་ཡིན་ཞེས་ཉེན་བརྡ་བཏང་སྐབས་རང་བཞིན་གྱིས་ཞེད་སྣང་བྱས་ནས་རྒྱུ་མཚན་བསམ་ཐུབ་ཀྱི་མེད། དེར་བརྟེན་ང་ཚོས་ཚོགས་སྡེ་ཁག་དེ་དག་ནང་གནས་ཚུལ་ངོ་མ་གོ་རྟོགས་སྤེལ་ཐབས་བྱེད་དགོས། ད་ལོ་ཁོ་ནར་ངོ་བོ་རྐུ་འཁྱེར་བྱས་པའི་གནས་ཚུལ་བརྒྱ་ཆ་ལྔ་བཅུ་ང་ལྔ་ཙམ་ཞིག་ཐོན་ཡོད་པ་དང་བསླུ་བྲིད་བྱེད་མཁན་དེ་ཚོས་འགན་བཅོལ་དང་དངུལ་ཁང་གི་ཁ་བྱང་ཁ་ལོ་བའི་ལག་འཁྱེར Medicare ཨང་གྲངས་སོགས་རྐུ་ཐབས་བྱེད་ཀྱི་ཡོད་འདུག་དེ་བཞིན་གཞུང་གི་ལྷན་ཁང་ནས་ཡིན་མདོག་བྱས་ནས་ཁྱེད་ལ་ཁ་པར་དང། གློག་འཕྲིན། འཕྲིན་ཐུང་སོགས་བརྒྱུད་འབྲེལ་བ་བྱས་པ་ཡིན་ན་དེར་དོགས་ཟོན་གནང་དགོས་པ་དང། ཁྱེད་ལ་དྲ་ཐག་ཁ་བྱང་འདྲ་མིན་འབྱོར་བ་ཡིན་ན་དེར་མ་གནོན་ཞེས་མཁས་པས་ལམ་སྟོན་གནང་ཡོད་འདུག་གལ་ཏེ་ཁྱེད་རང་མགོ་སྐོར་བསླུ་བྲིད་འོག་ཚུད་ཡོད་ན Scam Watch ལ་རོགས་སྐྱོར་ཆེད་ཞུ་འབོད་གནང་ཆོག་པ་ཡིན་འདུག